ག་ལ་བ་བརྩེགས་ཡིག་ནི་ར་དང་སྦྱར་བ་རེད་དོ། ར་བརྩེགས་ཡིག་དང་སྦྱར་བ། རྗེས་འཇུག་ལ་དེ་ར་བརྩེགས་ཡིག་དང་སྦྱར་བའི་དཔེ་བྱས། དེ་ནས་བ་ཡ་བཏགས་བྱ་གི་གུ་བྱི་ལ་བྱིལ་ཟེར་ན་ཨ་ནི་འདོགས་ཟེར་དེ་སྦྱར་རེད་ད། འདོགས་ཟེར་དུས་ཙམ་པ་ལ་ཡ་ད་ད་འདོགས་ཡ་དེ་ག་རེ་ཟེར་ན་འདོགས་ཅན་གྱི་ཡི་གེ་བཞི་བོ་གང་རུང་སྦྱར་ཡ་རེད་འདོགས་ཟེར་དུས་ཙམ་པ་ཡ་ད་བའི་དོན་རེད་ལ་ཡིན་པ་ཧེང་ཟེར་ཡ། བ་ཡ་བཏགས་བྱ་གི་གུ་བྱི་ལ་བྱིལ་ཟེར

ཡི་གེ་འདི་མིང་གཞི་ཟེར། དཔེར་ན་འདིའི་ནང་གི་ཡི་གེ་འདི་ག་རེད་ར་ཉ་བཏགས་རྙ་གི་གུ་རྙི་ལ་རྙིལ་ཟེར་ན་མིང་གཞི་འདི་ཉ་རེད། བ་ཡ་བཏགས་བྱ་གི་གུ་བྱི་ལ་བྱིལ་ཟེར་ན་མིང་གཞི་འདི་བ་རེད། ས་ག་བཏགས་སྒ་ར་བཏགས་སྒྲ་གི་གུ་སྒྲི་ལ་སྒྲིལ་ཟེར་ན་ཨ་ནི་མིང་གཞི་འདི་ག་རེད། ད་མིང་གཞི། ཟེར་དུས་ཙམ་པ་ལ་ཡི་གེ་འདིའི་ནང་གི་དཔེར་ན། ར་ཉ་བཏགས་རྙ་གི་གུ་རྙི་ལ་རྙིལ། བ་ཡ་བཏགས་བྱ་གི་གུ་བྱི་ལ་བྱིལ། ས་ག་བཏགས་སྒ་ར་བཏགས་སྒྲ་གི་གུ་སྒྲི་ལ་སྒྲིལ། ཟེར་ཡ་འདིའི་ནང་གི་ཡི་གེ་འདི་གའི་གསུམ་ནང་གི། སོ་སོ་སོ་སྡེ་ཚན་སྡེ་ཚན་དང་པོ་དང་པོ་ནང་གི། སྐད་ཀྱི་སྒྲ་ཟེར་བ་ར་ད་ཡི་གེ་གི་གདངས། པ་སྣང་སེ་ཤུན་སེ་ན་མི་འདུག་སང་ལོག་བྲི་ལ་ན་མི་འདུག་ཡི་གེ་སྐད་ཆེ་ཤོས་འདི་ནི་གར་འགྲོ་གི་འདུག་རོ། ཨ་ནི།

ས་ཀ་བཏགས་སྐ་ན་རོ་སྐོ་ལ་སྐོལ། ས་པ་བཏགས་སྤ་འགྲེང་བུ་སྤེ་ལ་སྤེལ། འོ་དེ་ལྟ་དེ་ཚང་མ་དེ་ཡི་གེ་དེ་ནས་བྱས། དེ་གའི་ཡི་གེ་གསུམ་དེ་ག་བ་ལ་སྡེ་ཚན་འདྲ་པོ་ཆགས་བཞག་ཡོད་ན་དེའི་ཡི་གེ་དེ་གསུམ་དེ་སྡེ་ཚན་དང་པོ་གར་འགྲོ་དགོས་རེད་ཟེར་ན་བརྩེགས་ས་དེ་ནས་འགྲོ་དགོས་རེད་དེ་བརྩེགས་ས་དེ་ནས་རོ།

དེ་ནས་ཁ་ར་བཏགས་ཁྲ་ན་རོ་ཁྲོ་ལ་ཁྲོལ། ཁ་དེ་མིང་གཞི་བྱས། ཨ་ནི་ར་དེ་འདོགས་ཅན་ཁ་ས་ར་དེ་འདོགས་ཅན་བྱས། ཨ་ནི་ན་རོ་དེ་དབྱངས་བྱས་ལ་རྗེས་འཇུག་བྱས། དེ་ཡི་ཚང་མ་ལོག་གི་ཨ་ནི་རྗེས་འཇུག་དེ་ལ་ལ་ཡིན་པས་ལ་ཡིན་ལ་ཡིན་པ་རེད་ར་བ།

མིང་གཞི་ལ་གར་སྦྱར་དོ། དེ་ལ་མིང་གཞི་ལ་འདོགས་ཅན། དེ་ལ་ཡང་མིང་གཞི་ལ་འདོགས་ཅན་སྦྱར། མགོ་ཅན་ཡང་སྦྱར། རོ། མགོ་ཅན་སྦྱར། དེ་ལ་མིང་གཞི་ལ་འདོགས་ཅན་ཡང་སྦྱར། མགོ་ཅན་ཡང་གཉིས་ཀ་སྦྱར་དོ། ད་ད་ད་བརྩེགས་ས་དེ་བརྩེགས་མའི་ང་ཚོ་མགོ་ཅན་དེ་ལ་ཡང། མགོ་དེ་ནས་འབྲི་དགོས་ར་ལས་སླ་ཤོས་དེ། མགོ་ཅན་གྱི་ཡི་གེ་མགོ་ཅན་གྱི་ཡི་གེ་ག་ཚོད་ཡོད་རེད། གསུམ་ཡོད་ར་ར་མགོ་ལ་མགོ་ས་མགོ་གསུམ་ཡོད་ར། འོ་དེ་རེད་ར། ཨོ་དེ་རེད་ཤོད་ད་དེ་དེ་རྗེས་ལ་ཡང་རྗེས་འཇུག་རག་ལ་ག་ས་ད་རྐྱང་པའི་ཡི་གེ་དང་སྦྱར་བ་ཡོང་གི་རེད་རོ་རྗེས་འཇུག་རྗེས་འཇུག་ལ་ལ་ཡང་ཀ་ལ་ཀལ་ཁ་ལ་ཁལ་ག་ལ་གལ་དེ་འདྲས་བྲིས་ཆོག་ར་ད་དེ་མེད་པ་བྱས་ཡང་རྗེས་འཇུག་ལ་དེ་ལ་ཡང་དབྱངས་ཡིག་དང་སྦྱར་བ་རྗེས་འཇུག་ལ་དབྱངས་ཡིག་དང་སྦྱར་བ་ལབ་དུས་ཙམ་པ་ལ་ཡང་གསལ་བྱེད་སུམ་ཅུ་ཐམ་པ་ཚང་མ་ལོག་ལ་ཡང་དབྱངས་ཡིག་སྦྱར་རོ་གསལ་བྱེད་སུམ་ཅུ་ཚང་མ་ལོག་གསལ་བྱེད་ཀྱི་ཡི་གེ་སུམ་ཅུ་ཚང་མ།

ཅིག་ཅར་ཁོ་རང་གཅིག་པུ་མོ་དང་གཅིག་གནས་མོ་གོ་ཞེས་བྱིངས་པ་དེ་ཀའི་ཤིང་ཡིན་རོ། དཔེར་ན་ཀ་ཡ་བཏགས་ཀྱ་དཔེར་ན་ཀ་ལ་ཀལ་ཟེར་བ་དཔེར་ན་ཀ་ལ་ཀལ་ཟེར་ཡོད་རེད་དེ་མིང་གཞི་རྐྱང་པ་དང་སྦྱར་བ་རེད་དེ་ནས་ཁ་ཞབས་ཀྱུ་དཔེར་ན་ཁ་ཞབས་ཀྱུ་ཁུ་ལ་ཁུལ་ཡིན་ན་ཁ་ཞབས་ཀྱུ་ཁུ་ལ་ཁུལ་ལབ་པ་ཡིན་ན་གོང་དང་ད་ལྟའི་རེད་ད་ཁ་ཞབས་ཀྱུ་ཁུ་ལ་ཁུལ་ལབ་པ་ཡིན་ན་ནི་རྗེས་འཇུག་ལ་དབྱངས་ཡིག་དང་སྦྱར་བར་བྱ་རེད་རྗེས་འཇུག་ལ་ནི་རྐྱང་པའི་ཡི་གེ་དང་སྦྱར་བར་བྱ་རེད།

སྒྲོལ་མ། འདི་བྱས། ད་འདི་བྱས་ལ་ཡང། ད་ཨའོ་མདའ་རྒྱུག་པོ་འདི། ས་ཀ་བདག་ག་ར་དང་སྒྲ་ནོར་ར་སྒྲོལ་ལ་སྒྲོལ། མ་ཨ་རྒྱུག་གི་ཡི། ཐ་ང་ཐང་ག་ར་སྒྲོན་པོ་རེད་ད་རེད། འདི། སྒྲོལ་མའི། ཐང་ག་རེད། ཟེར་ན།

ནི། ང་རང་ཚོ་ལ་ཡང་ནི་སོ་སོ་གི་དཔེར་ན་ཁྱེད་རང་གི་ནི་ང་ཡི་གེ་ཡག་པོ་ཤེས་པར་ཤོག་ནི་ཁྱེད་རང་གི་དཔེར་ན་ག་ལབ་པ་རེད་ད་ང་མ་འོངས་པ་ལ་ཡང་ཡག་པོ་ཆགས་པར་ཤོག་ཟེར་དེ་འདྲའི་ནི་སྨོན་ལམ་བརྒྱབ་པ་ཡིན་ན་ལྷ་དེ་ལ་ཡང་ནི་སྨོན་ལམ་བཏབ་པ་ཡིན་ན་ནི། ལྷ་དེ་ལ་སྨོན་ལམ་བརྒྱབ་པ་ཡིན་ན་ནི་ཁོ་རང་གིས་ནི་རོགས་པ་བྱེད་ཀྱི་རེད་ལབ་པ་རེད་ནི་ཕྲིན་ལས་ན།

སྡུག་ཅག་རྐྱེན་ཅན་བྱས་ན་མི་ཡག་པོ་ཆགས་ཡ་ཡོད་མ་རེད། འོ་དེ་ལབ་པ་རེད་ཁྱོད་རང་ཨ་ནི་སོ་སོ་ལ་དཀའ་ངལ་ཡོད་པ་ཡིན་ན་ད་ནང་པའི་ག་ལབ་པ་རེད་འདི་འདྲས་ནི། ལས་ཀ་འདྲ་པོ་བྱས་པ་ཡིན་ན་མི་མང་པོ་ཡོང་གི་དང་ལས་ཀ་འདི་འདྲས་ཁ་ཆེ་ལས་ཀ་བྱས་ལས་ཀ་ཁྱོད་ནི་ལམ་འགྲོ་མེད་པ་བྱས་ལས་ཀ་འདི་ཏག་ཏག་ཏག་ཏག་ཁྱོད་ནི་བྱས་མ་འདུག་སོ་སོའི་བསམ་པ་ནང་བཞིན་བྱས་མ་འདུག་ཞེས་འདི་འདྲས་ཡོང་གི་དང་འདི་འདྲས་ཡོང་དུས་ཨ་ནི་ལྷ་དེ་ལ་ཡང་སྨོན་ལམ་བརྒྱབ་པ་ཡིན་ན།

ཨེ་ནས་མི་གི་ཨེ་ནས་བསམ་དོན་མི་གི་དོན་དག་ཁྱེད་རང་སེམས་ནང་ལ་དོན་དག་འདྲ་བོ་དེ་འདྲ་ག་རེ་ཡོད་པ་ཡིན་ན་དེ་འདྲས་འགྲུབ་པར་ཤོག་ནི་དེ་ཡོང་བར་ཤོག་ཟེར་ལྷ་དེ་ལ་སྨོན་ལམ་རྒྱབ་ན་ཁོ་རང་གིས་ཨེ་ནས་དེ་ལས་ཀ་ཡག་པོ་བྱེད་ཀྱི་འདུག་བསམ་ན་ཨེ་ནས་ཁོ་རང་ནི་རོགས་པ་བྱེད་ཀྱི་རེད་ལབ་པ་རེད། འོ་དེ་བྱས་ད་ཕྲིན་ལས་ཀྱི་ལྷ།

ག་ལབ་པ་རེད་ད། རྣམ་པ་མི་འདྲ་བ་ཁོ་རང་གི་མདོག་མི་འདྲ་བ Color མི་འདྲ་བ་ནི་དབྱིབས་མི་འདྲ་བ་ནི། འོ་དེ་ཚོ་དེ་འདྲས་མི་འདྲ་བ་ནི་ཉི་ཤུ་རྩ་གཅིག་ཡོད་རེད་ཉི་ཤུ་རྩ་གཅིག་ཕྱག་འཚལ་བ་ནི་སྒྲོལ་མ་ཉི་ཤུ་རྩ་གཅིག་ཟེར་གྱི་འདུག་ག། འོ་དེ་ལབ་པ་རེད་ད། ཡ་ཡ་ད་དེ་ཁྱོད་ཚོ་འགོ་ཚུགས་གི་མི་ཉིད་འགོ་ཚུགས་མ་ཟེར་ར།

བེམ་པོ་གི་ཟོས་བྱ་རྒྱུ་རེད་དེ་སྦ་སྐད་དེ་བེམ་པོ་གི་ཟོས་རྒྱུ་རེད་དེ་སྦ་སྐད་དེ་བེམ་པོ་གི་བེམ་པོ་གི་རེད་ལ་བར་ཨོ་དེ་གཉིས་སྡིགས་སུ་ལོག་ག་ར་དེ་ནས། ས་ལ་ད་ལ་ར་མོ་ལེ་པ་ན་ར་པོ་ཨ་རྒྱུ་གི་ན་ནང། ས་ས་དུ་ད་ད་ན་རུ་མ་ག་ས་ར་ད་ད་ད་ན་རུ་དོ་ས་ན་རུ་སོག་ག་ཟེ་སོག་བ་ལ་ད་ལ་ཞུས་ལུག་ག་ཟེ་ལུག་ན་ས་ནས་ཨོ་ཁ་ཡི་ད་ཁྱེར་མོ་ཁྱེར་ར་ཁྱེར་རེ་ཟེ་ར། ལེ་པོའི་ནང་ས་དུ་སོག་ལུག་ནས་ཁྱེར་རེ་ཟེ་ན་ད་དེ་ལེ་པོ་ལ་འདིར་བ་ཞེ་ལ་དེ།

ཟླ་ང་ནུས། ས། ར་ཏཱ་ད་ལྡ་ན་རྡོ། ས་ན་སོ་ག་སེ་སོ། ཨ་ལ་ཤམ་ཏུ་ལུ་ག་སེ་ལུ། ན་ས་ནེ། ཨུན་ཁ་ཡེ་ཏེ་ཆ་ན་འདི་པི་ཆེ་ར་ཆེ། ད་དེ་ནས་མ་ཞེས་སྙེམས་དོར་རོ། ཨེ་པོ། ནང།